རོ་པིན་སྒྱུ་རྩལ་འགྲེམས་སྟོན་ཁང་དུ་ཧི་མ་ལ་ཡ་དང་དེ་གའི་ཉེ་འཁོར་ཁྱིམ་མཚེས་རྒྱལ་ཁབ་ཁག་གི་རིག་གཞུང་དང་འབྲེལ་བའི་སྒྱུ་རྩལ་འགྲེམས་སྟོན་ཁང་དེའི་ནང་ལས་གཞི་ཁག་འདྲ་མིན་སྐད་འཕྲིན་དང་བུད་མེད་ཀྱི་ནུས་སྟོབས་གོང་འཕེལ་གྱི་ལས་གཞི་ཇི་འགེལ་པ་ཡིན་པ་རེད། ཐོག་མར་ཁོང་མོས་བུད་མེད་ཀྱི་ནུས་སྟོབས་གོང་འཕེལ་གྱི་ལས་གཞི་དེ་གང་ཡིན་སྐོར་ངོ་སྤྲོད་ཞུ་རྒྱུ། སོ་བུད་མེད་ནུས་སྟོབས་ཀྱི་གཙོ་བོ་དེ་དམིགས་བསལ་དམིགས་ཡུལ་ག་རེད་ཟེར་ན་ད། གཅིག་ནས་ང་རང་ཚོ་བོད་མི་དང་ཧི་མ་ལ་ཡ་རི་རྒྱུད་ཚང་མ་ལ་གཅིག་སྡིངས་ཆ་རག་ཡག་ད་གཅིག Platform། ཁོང་ཚོ་གི་ལོ་རྒྱུས་དེ་ངོ་སྤྲོད་བྱས་ནས་ང་ཚོ Rubin Museum ཟེར་པས་ད་སྐད་གྲགས་ཆེན་པོ་འཛམ་བུ་གླིང་ནང་ཁྱབ་བསྡད་མཁན་ཞིག་རེད་ཤག་དེ་ཡིན་དུས་གཅིག་མི་ཚང་མ་ལ་ཁོང་ཚོ་གི་ག་རེ་བྱེད་ཀྱི་ཡོད་པ་དེ་གོ་འགྲོ་གི་རེད་བ་ཕན་འགྲོ་གི་རེད་བསམ་ནས་ད་མི་ལ་ཕ་ཕན

ད་ལྟ་བུད་མེད་ཀྱི་ནུས་སྟོབས་སྐོར་ལ་ནི་ང་ཚོས་ལས་འགུལ་མང་པོ་ཞིག་སྤེལ་ཡོད། ད་ཉིས་སྟོང་བཅོ་ལྔ་ཙམ་ནས་འགོ་ཚུགས་ཡིན་ས་རེད། དཔེར་ན་ཆ་བཞག་ན་ཉིས་སྟོང་བཅོ་ལྔ་ལ་ང་ཚོས Rubin Museum གྱི Block Party ཟེར་བ་ཞིག་ཡོད་རེད་དེ་ལོ་གཅིག་གི་དུས་གཅིག་རེད། དེ་ལ་ཅིག་མི་སྟོང་ཕྲག་བཞི་ལྔ་ཙམ་ཡོང་གི་ཡོད་རེད་ཆུ་ཚོད་བཞི་ལྔ་ཞིག་གི་ལྟད་མོ་འདྲ་བོ་ཞིག་རེད། དེའི་སྐབས་ལ་ནི་བུད་མེད་ཀྱི་ད་ལྟ་ང་ཚོ་བོད་པ་གི་བལ་ཡུལ་ན་བསྡད་མཁན་ཤར་པ་དང་དེ་འདྲ་ཁོང་ཚོ

ཕྲུ་གུ་སློབ་སྦྱོང་སྤྲད་ཡག་དང་ནི་གཅིག་ལག་ཤེས་སློབ་སྦྱོང་སྤྲད་ཡག་དང་མང་པོ་ཞིག་ལས་འགུལ་སྤེལ་གྱི་འདུག་ད་དེ་བུད་མེད་བུད་མེད་ཀྱིས་འགོ་ཚུགས་བྱས་ནས་ཕན་ཡོན་བྱས་ཡོད་ཡོད་འདུག་ཁོང་ཚོ་ཡང་སྐད་བཏང་ནས་ང་ཚོ Partnership ཟེར་ན་མཉམ་ལས་བྱས་ནས་ང་ཚོ་ཡང་ལས་འགུལ་མང་བོ་དེ་འདྲའི་སྤེལ་བ་ཡིན། བཀྲ་ཤིས་ཆོས་སྒྲོན་ལགས་ནི་རོ་པིན་སྒྱུ་རྩལ་འགྲེམས་སྟོན་ཁང་གི་ལས་དོན་གཙོ་བོ་གཞིས་བྱས་ནི་ཧི་མ་ལ་ཡ་གི་རིག་གཞུང་ལས་གཞི་དང་རྙང་རིགས་ཀྱི་སྐད་བརྗོད་རང་བསྟན་པ་ཡིན་པ་དང་ཁོང་མོ་ཟླ་རེ་ལ་ཧི་མ་ལ་ཡ་གི་གནའ་ཤུལ་རྒྱུན་འཛིན་གྱི་ལས་རིམ

ཁོ་མོ་ནི་འགྲེམས་སྟོན་ཁང་དེའི་ནང་གི་བོད་བརྒྱུད་ནང་པ་གི་མཆོད་ཁང་དུ་སྐབས་རེ་ལ་གཟའ་སྤེན་པ་གི་ཞོགས་པ་བོད་བརྒྱུད་ནང་ཆོས་དང་འབྲེལ་བ་གི་སྒོམ་སྒྲུབ་ཀྱི་ལས་འཆར་སྤེལ་བཞིན་པ་དེའི་གི་འགོ་ཁྲིད་མཁན་དང་ཡང་འགྲེམས་སྟོན་ཁང་དུ་ལྟ་སྐོར་ཡོང་མཁན་མཐོ་རིམ་སློབ་མ་གི་ཚོགས་པ་ཁག་ལ་སྣེ་ལེན་དང་ལམ་སྟོན་གནང་མཁན་ཡིན་པ་མ་ཟད་གཞན་ཡང་ཧི་མ་ལ་ཡ་དང་བོད་བརྒྱུད་ནང་པ་གི་སྒྱུ་རྩལ་དང་རིག་གཞུང་སྐོར་ལ་སྣེ་ཤན་དང་འགྲེལ་བརྗོད་རྒྱག་མཁན་ཚོ་ལའང་ཟབ་སྦྱོང་སྤྲོད་ཀྱི་ཡོད་པ་རེད།

ཕ་མ་གཉིས་བཙན་བྱོལ་དུ་འབྱོར་རྗེས་བཀྲ་ཤིས་ཆོས་སྒྲོན་ལགས་ནི་རྒྱ་གར་དུ་སྐྱེས་འདུག་ཁོང་གིས་སློབ་གྲྭ་ཆུང་འབྲིང་འགྲིམས་རྗེས་ཡེ་ཤུ་བུད་མེད་མཐོ་རིམ་སློབ་གྲྭ་ཆེན་མོ་ཞིག་ནས་སློབ་མཐར་ཕྱིན་པ་དང། སློབ་གྲྭ་གི་ནང་རྩེད་མོ་གི་རིགས་གཞས་ཞབས་བྲོ་འཁྲབ་སྟོན་ཡང་ན་མཛངས་མ་གི་འགྲན་བསྡུར་སོགས་གང་ཅིའི་གི་ནང་འཛུལ་ཞུགས་ཀྱིས་རྩེ་ཕུད་ཀྱི་གྲུབ་འབྲས་ལེན་མཁན་ཞིག་ཡིན་པ་རེད།